གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་མི་ཚོ་རྒྱ་གར་དུ་བཙན་བྱོལ་དུ་འབྱོར་མ་ཐག་པར། མ་སུ་རིའི་སློབ་གྲྭ་ཐོག་མ་དེ་གསར་འཛུགས་གནང་པའི་སྐབས་ཀྱི་གནས་ཚུལ་སྐོར་ལ། ཨ་རིའི་རླུང་འཕྲིན་ཁང་གི་འགན་འཛིན་སྐུ་ངོ་བསྟན་འཛིན་རྣམ་རྒྱལ་ལགས་ལྷན་དུ་བགྲོ་གླེང་ཞུ་གི་ཡིན། སླབ་གྲྭ་ལྔ་བཅུ་ཟེར་བཙན་བྱོལ་ནང་གི་ཕྱག་ལས་དང་པོ་སླབ་གྲྭ་དེ་དབུ་འཛུགས་གནང་བ་རེད། དེའི་སྐབས་དེ་རེད་ཆ་རྐྱེན་ད་ཐབས་སྐྱོ་པོ་རེད། དགུན་ཁ་དང་པོ་ལྔ་བཅུ་ང་དགུའི་ལོ་མཇུག་སུ་བ་གང་ལྟར་བྱེད་དུས་ཁ་ཤས་དབུ་འཛུགས་དང་པོ་ཡག་པོ་བྱུང་ཡོད་མ་རེད།
གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར ྋགོང་ས་མཆོག་དབུས་པའི་བོད་མི་ཚོ་རྒྱ་གར་དུ་བཙན་བྱོལ་དུ་ཕེབས་པའི་སྐབས་སུ་སྐུ་ངོ་བསྟན་འཛིན་རྣམ་རྒྱལ་ལགས་ནི་རྒྱ་གར་རྡོ་རྗེ་གླིང་ལ་ཨིན་ཇིའི་སློབ་གྲྭར་སློབ་སྦྱོང་གནང་བཞིན་ཡོད་པ་དང་དེའི་རྗེས་ལ་ཡབ་དང་ལྷན་དུ་མ་སུ་རི་ཕེབས་པའི་སྐོར་ལ་དྲན་གསོ་གནང་གི་འདུག། ལྔ་བཅུ་ང་དགུ་སྐུ་མདུན་ལྷ་ས་ནས་ཆིབས་སྒྱུར་གནང་རྗེས་ཨ་ནི་རྒྱ་གར་ལ་ཆིབས་སྒྱུར་གནང་དུས་ང་རྡོ་རྗེ་གླིང་ལ་སླབ་གྲྭ་ཡོད། རྡོ་རྗེ་གླིང་ལ Mount Hermon ཟེར་ཟེར་སླབ་གྲྭ་དེ་ཡོད། ཨ་ནི། སྐུ་མདུན་རྒྱ་གར་ཨིན་ཟླ་གསུམ་པའི་ཟླ་མཇུག་ཆིབས་སྒྱུར་གནང་རེད་པ། ཨ་ནི། དེའི་ལོ་མཇུག་དེ་ཨ་ནི་ང་མ་སུ་རིར་བཅར་ཡ་གོ་སྐབས་བྱུང། གཙོ་བོ་མ་སུ་རིར་དེ་དུས་སྐུ་མདུན་གྱིས་དམིགས་བསལ་དང་ཛ་དྲག་གི་སླབ་གྲྭ་ཅིག་དབུ་འཛུགས་གནང་བ་ད་ཚང་མས་ལོ་རྒྱུས་ནང་མཁྱེན་གྱི་རེད་སླབ་གྲྭ་ལྔ་བཅུ་ཟེར་ཡག་གི་ད་བཙན་བྱོལ་ནང་གི་སྒྲིག་འཛུགས་ཟེར་ནས་མི་འདུག། ཕྱག་ལས་དང་པོ་དབུ་ཚུགས་པ་ཅིག་སླབ་གྲྭ་དེ་དབུ་འཛུགས་གནང་བ་རེད།

སླབ་གྲྭ་ནང་ལ་མང་པོ་ཅིག། དེའི་སྐབས་དེ་ད་ལོ་ན་གཞོན་པ། མང་ཆེ་ཉི་ཤུ་རྩ་གྲངས་མིན་འགྲོ་ཆིབས་ཞབས་ཁོངས་ལ་ཕེབས་པ་མང་པོ་འདུག། དེའི་ནང་ལ་གཞུང་ཞབས་དགུང་ལོ་གཞོན་པ་འདི་འདྲའི་ག་ལ་གང་འཚམས་འདུག། སྐུ་སྲུང་དམག་མི་འདུག། གྲྭ་བཞི་དམག་མི་འདུག། ཆུ་བཞི་སྒང་དྲུག་གི་ཁོངས་གཏོགས་ནས་ཡིན་པའི་ལོ་གཞོན་པ་འདི་འདྲའི་འདུག། ཨ་ནི་ལྷ་སའི་པུ་ལིས་ཡིན་གསུང་མཁན་འདི་འདྲའི་ཁ་ཤས་བཤད་འདུག། ཁོང་མང་ཆེ་གཞུང་ཞབས

དེ་དུས་ད་མང་པོས་གཞུག་ལ་མཁྱེན་རེད་ཕྲུ་གུ་བཞི་ནང་ལ་སེང་གེ་རབ་བརྟན་ལགས་གཅིག་རེད། དེ་ནས་ཐུབ་བསྟན་བརྩོན་འགྲུས་ཟེར་མཁན་གཅིག་ཁོ་རང་ཕལ་ཆེར་དེ་དུས་སླབ་གྲྭའི་མ་བྱན་གྱི་ནང་གི་དེ་རེ་བུ་རེད། ཨ་ནི། སེང་གེ་རབ་བརྟན་ལགས་དེ་དུས་ཀ་ལོན་སྦུག་དེ་པ་ནས་ཕེབས་པ་རེད་བསམ། དེ་ནས་བོད་ནས་ཕེབས་པ་བྱམས་པ་ཆོས་མཆོག་ལགས་ཟེར་མཁན་གཞུག་ལ་ད་ལྟ

རྒྱལ་པོ་མེད་པའི་ཐོག་ནས་སྐུ་མཉེས་པོ་ཡོད་ཟ། དཔེར་ན་སློབ་ཕྲུག་ཚོ་མང་པོ་ད་དེ་དུས་ཧང་གོ་ཐོད་པ་ཅིག་ཡོད་ན་ཡག་པོ་རེད་ཁ་ཤས་ཤིག་ད་རྒྱ་གར་གི་ད་ཅབ་པལ་ཟེར་བ་དེ་གོན་བྱས་མང་ཆེ་ཡར་མར་ཕྱིན་པ་རེད་ཨ་ནི་ངས་དྲན་གྱི་འདུག་དགུན་ཁ་དང་པོ་ལྔ་བཅུ་ང་དགུ་ལུང་ཆུ་ཟོ་བ་གངས་བཏང་བྱེད་དུས་ཁ་ཤས་ཨུ་སུག་དང་ཧང་གོ་ཡག་པོ་གྱོན་ཡག་ཡོད་མ་རེད་ཨ་འདི་གང་དེ།

ཕྱི་ལ་སྐྱོབ་གསོ་དགོ་ས་དང་ཛ་དྲག་དགོ་ས་བཏང་གི་བར་ས་ཁོད་འདུག་ཟེར་བྱས་བྱས་དེའི་སྐབས་དེ་ང་ཚོ་གསལ་པོ་དྲན་གི་འདུག་གྲོ་ཞིབ་ཀྱི་དོ་པོ་ཡིན་ནའི་རེད་ལྕགས་ཀྲིན་གྱི་དེ་ཚོའི་སྒང་དེར་ཡི་གེ་ག་རེ་བརྒྱབ་པ་རེད་ཟེར་ན་ཨ་ནི་སྐྱོབ་གསོ་དེ་ཨ་མི་རི་ཀའི་མི་མང་གིས་ཨ་ནི་ཕུལ་གི་ཡིན་ཟེར་ཨིན་ཇི་ནང་ཡི་གེ་དེ་འདྲ་ཞིག་རྒྱབ་དགོ་བ་རེད་སྤྱི་བཏང་བོད་པ་མང་པོ་ད་ཞལ་ལག་ནང་དང་པོ་ཐོ་བ་འདིར་བ་བཞེས་འབྲས་དང་རྡ་ལི

དེ་འདྲས་རེད། ལོ་དགུ་ངོ་གསུམ་རིང་ཞིག་ད་སྐབས་དེ་དུས། རོགས་རམ་མང་ཆེ་དེ་ཨ་མི་རི་ཀ་ནས་འབྱོར་གྱི་ཡོད་པའི་ནས་ད་ཡིན་ན་ཡང་སློབ་གྲྭ་རང། གཏན་སློབ་རང་གི་ཕྱོགས་ནས་ཡང། སོ་སོས་སྤུ་གུ་ཚོ་ལ་གྱོན་ཆས་བཟོ་ཡག་ཆེད་དུ་བལ་སླ་ཡག་བསླབ་ཡག་ལ་སོགས་པ་དང། དཔལ་འབྱོར་ཐོག་ལ་ཡང་རང་འཚོ་ཐུབ་ཡག་གི་དེ་འདྲའི་ཐབས་ཤེས་གནང་ཡོད་ཟེར་བ་སྐབས་དེ་དུས། ད་དེའི་རིགས་དེ་ཚོ་ལོ་ཁ་ཤས་རྗེས་ལ་ཨ་ནི་སློབ་གྲྭ་ཁ་ཤས་དང་ས་ཁུལ་ཁ་ཤས་བྱུང་བ་རེད་ད་ལྟ་མ་སུ་རིར་ལོ་དང་པོ་ད་བ་དེ་འདྲའི་དམིགས་བསལ་ལག་ཤེས་ཀྱི་སོ་དེ་འདྲ་ཡོག་མ་རེད་ཨ་ནི་སློབ་སྦྱོང་ནང་ལས་ད་མི་ཚོ་ལོ་ཡ་ཡས་བྱས་ཨ་ནི་ངས་ཐོག་མ་ཞུ་ཡག་ནང་བཞིན་རེད་གཞུང་ཞབས་དང་དམག་མི་ཟུར་པ་དང་པུ་ལི་སི་ཞེ་དྲག་ཡོད་དུས་མང་ཆེ་བོད་ཡིག་ཨིན་ཇི་གཙོ་བོ་བྱས་ཨ་ནི་དེ་དུས་ཧིན་དི་གཙོ་བོ་ཆེན་པོར་སྐད་ཡིག་གསུམ་ལ་གཙོ་ཤུགས་རྒྱག་དགོས་པ་རེད་ཨ་ནི་ཡིན་ནའི་བོད་རྒྱལ་རབས་དང་ཡང་དེ་བ་གནས་ཚུལ་འདྲ་མི་འདྲ་སློབ་ཚན་དེ་ཁྲིད་གནང་གི་ཡོད་རེད་གཙོ་བོ་ད་བོད་ཡིག་དབྱིན་ཇི་ཡང་ཧིན་དི་རེད་དེ་དུས་ན་འོ། ཨ་ཁུ་ཁོ་ད་ད་སློབ་ཚན་གསུམ་པའི་སྐབས་སུ་ད་དགེ་རྒན་ཚོ་ཡིན་ནའི་མང་ཆེ་ད་བཙན་བྱོལ་ནང་ལ་ཕེབས་མཁན་ནང་ལོགས་ལ་དབྱིན་ཇི་གི་གནས་ཚད་ལ་འདྲ་པོ་ཞེ་དྲག་ཡོད་མཁན་གྱི་མི་དཀོན་པོ་ཡིན་གྱི་རེད་ཨ་ནི་རྒྱ་གར་གཞུང་ནས་བཏང་གནང་གི་ཡོད་རེད་ག་འདྲས་དང་དགེ་རྒན་ཚོའི་དེ། དང་པོ་ཏུ་བ་རྒྱ་གར་གཞུང་ཞེ་དྲག་ཡོད་མ་རེད་ད་དེ་ཐོག་མར་ད་སྐུ་མདུན་གྱི་དགོངས་པ་དང་བསྟུན་བྱས་བོད་གཞུང་རང་གིས་བཙུགས་གནང་བ་རེད་ད་དོན་གྱི་ད་ཆ་འཇོག་ཞེ་དྲག་ཡོད་ལ་མེད་ལའི་དུས་ཚོད་ཅིག་ལ་ཡིན་དུས་བཙུགས་གནང་ཨ་ནི་དགེ་རྒན་ནང་ཕེབས་མཁན་ད་གིན་ཞུས་ནང་བཞིན་རེད་ད་སློབ་སྤྱི་ནང་ལ་སྐུ་ངོ་ཕྲེང་རིང་ཕེབས་ཡོད་རེད་ཨ་ནི་ཕྲེང་རིང་ལྷ་ལྕམ་སྐུ་ཞབས་དགེ་རྒན་ནང་ལ་ཕེབས་ཀྱི་འདུག་དེ་དུས་ཕེབས་བྱས་བོད་ཡིག་དང་དབྱིན་ཇིའི་རྩིས་འབྲི་བསླབ་གནང་གི་འདུག་ཨ་ནི་དེ་ནས་བོད་པའི་དགེ་རྒན་ནང་གཙོ་བོ་ཛེ་སྨད་རིན་པོ་ཆེ་དེ་དུས་དགེ་རྒན་ཆེན་པོ་ཟེར་ཛེ་སྨད་རིན་པོ་ཆེ་ཕེབས་ཡོག་རེད་ད་ག་ནང་བཞིན་སྐུ་ངོ་རྨ་བྱ་ཡོག་རེད་ཨ་ནི་ནེ་པ་ལི་དགེ་རྒན་གཅིག་ཡོད་ཁོ་རང་གཙོ་བོ་ཧིན་དི་སློབ་མཁན་བྱས་ཨ་ནི་དེ་ནས་ཕྲེང་རིང་ལྷ་ལྕམ་སྐུ་ཞབས་ཀྱི་སྲས་མོ་འདུག་ཟེར་བྱས་དགེ་རྒན། དུས་དུས་ཟེར་བ་རེད་ད། སྐབས་མཚམས་དེ་ནམ་སང་དགེ་རྒན་གྱི་སློབ་སྦྱོང་ཐོན་པ་དང་དགེ་རྒན་གྱི་ཉམས་མྱོང་ཡོད་པ་དེ་འདྲའི་མ་རེད་ད་གཞུང་ཞབས་དང་འབྲེལ་ཡོད་ཀྱི་མི་སྣ་ཁ་རོག་ཅི་བེད་བྱས་འདུག་ཟེར་བྱས། ཐོག་མར་དགེ་རྒན་ཚོ་ཕེབས་མཁན་དེ་འདྲའི་རེད་ཨ་ནི་སྐབས་རེ་སྐབས་རེ། ཡང་མ་སུ་རི་ལ་དེ་དུས་ཨ་མི་རི་ཀའི་སློབ་གྲྭ་ཅིག་ཡོད་རེད་ཨ་མི་རི་ཀའི་སློབ་གྲྭ་ཞིག་ཝུཌ་སི་ཊོག་ཟེར། དེ་ནས་ཡང་དགེ་རྒན་ར་བ་དེ་འདྲའི་ཁ་ཤས་ཡོང་བྱས་རོལ་ཆ་ར་བ་དེ་འདྲའི་ལ་ཏོག་ཙམ་ཏོག་ཙམ་ཕྱག་རོགས་ཞུས། ཨ་ནི

ལྕོག་སྟེང་སྐུ་ངོ་ཏཱ་བླ་མ་མ་སུ་རི་ལ་འདུག། ཨ་འདི་ནས་སྐུ་ངོ་ཆེན་མོ་ཕ་ལྷ་མགྲོན་གཉེར་ཆེན་མོ་ལ་འདུག། ཨ་ནི་སྐུ་ངོ་ཆེན་མོ་དམིགས་བསལ་ཐེངས་མ་ཁ་ཤས་ཀྱིས་དྲན་པར་བལྟས་བྱས་ན་སྐུ་ངོ་མཚམས་མཚམས་ལ་ཁྲོམ་ལ་ཕེབས་ཡག་དེ་འདྲའི་འཆམ་འཆམ་སོགས་ཀྱི་ཕེབས་ཡག་མཉེས་པོ་འདུག་མཉེས་པོ་ཡོད་དུས

སློབ་གྲྭ་རང་ནང་བཞིན་ད་ལོ་ཆུང་བའི་སློབ་གྲྭ་ཞིག་འགོ་ཚུགས་དུས་ཨ་ནེ་དེའི་སྐབས་དེ་ཟླ་བ་ཁ་ཤས་ཅིག་ཡང་ད་ལྟ་ཤོད་ནང་བཞིན་རེད་བོད་ཡིག་འཛིན་གྲྭ་ཚུགས་དུས་ང་ཚོ་མཉམ་པོ་རུ་རུ་ཆེན་ཤིང་ཕྲུ་གུ་ཚོ་མཉམ་པོ་བོད་ཡིག་འཛིན་གྲྭ་ཚོགས་ཨ་ནེ་ཨ་མ་གཅིག་འཛིན་གྲྭ་གཉིས་པ་ཞིག་ཚོགས་དུས་ཨིན་ཇི་འཛིན་གྲྭ་ཚུགས་དུས་ངས་ང་ཨའི་དགེ་རྒན་རུ་ཐོན་གང་ཐུབ་ཐུབ་ཅིག་ཨིན་ཇིའི་དགེ་རྒན་བྱས་ཨ་ནེ་ཨ་བར་སེང་ལ་རྩེད་མོའི་དུས་ཚོད་སླེབས་དུས་རྩེད་མོ་མཉམ་པོ་རྩེ་འདུག་བཤད་བྱས་ཟླ་བ་ཁ་ཤས་རྗེས་ཨ་མ་སུ་རིར་སྐྱེལ་བར་བྱུང་ལགས་འོང། དེ་དང་ཕྱོགས་མཚུངས་དུས་ཚོད་རྐྱེན་པས་དེ་རིང་གི་ལས་རིམ་འདི་ཞུ་མཚམས་དེ་ག་བཞག་གི་ཡིན། ལས་རིམ་རྗེས་མའི་ནང་སིམ་ལར་བཙན་བྱོལ་གྱི་གཏན་སློབ་གཉིས་པ་ཞིག་གསར་འཛུགས་གནང་ཡོད་པའི་སྐོར་ལ་མུ་མཐུད་དེ་བགྲོ་གླེང་ཞུ་གི་ཡིན།